SBS Audio is supported by advertising. རྣམ་པ་ལྷན་རྒྱས་ཁམས་བཟང། དེ་རིང་གི་ལས་རིམ་འདིའི་ནང་ལ་ཁང་པ་གི་མེ་སྐྱོན་ག་འདྲ་སེ་སྔོན་འགོག་བྱེད་དགོས་གི་མེད་དེ་སྐོར་ལ་ཡིན། ཁང་པ་ཟིག་མེ་སྐྱོན་ལ་མ་བྱུང་གི་བར་དུ་ང་ཚོ་གི་ནམ་རྒྱུན་གི་འཚོ་བ་ཁྲོད་ནས་ང་ཚོས་ཁང་པ་གི་མེ་སྐྱོན་དང་དེ་གི་བདེ་འཇགས་སྐོར་ལ་ལབ་གླེང་གང་ཡང་བྱེད་གི་མེད་པ་རེད། རང་ཉིད་དང་རང་ཉིད་ཀྱི་ནང་མི་ཡི་ཁང་པ་ལ་མེ་མི་ཤོར་བ་དང་བདེ་འཇགས་ཀྱི་འཚོ་བ་ལ་ང་ཚོས་ཐོག་མར་ཁང་པ་མེ་ལ་ཤོར་བ་ལ་ཉེན་ཁ་ག་རེ་ཡོད་མེད་དང་དེ་ལ་སྔོན་འགོག་བྱེད་ཐབས་ག་རེ་ཡོད་མེད་དེ་ཤེས་དགོས་དེ་གལ་ཆེན་པོ་ཡིན་པ་རེད། ནམ་རྒྱུན་ཁང་པ་ལ་མེ་ཤོར་བའི་དོན་རྐྱེན་མང་ཤོས་ལ་སྔོན་འགོག་གི་བྱེད་ཐབས་ཡོད་པ་དང་ཁང་པ་ཟིག་མེ་ལ་ཤོར་བ་ནི་སྐད་ཅིག་ཙམ་ལ་ཡིན་པ་རེད། ཁང་པ་ཟིག་ལ་མེ་སྐྱོན་བྱུང་བ་ཡིན་ཚེ་དེའི་མཇུག་འབྲས་ནི་ང་ཚོ་གིས་ཚུར་ལེན་ཐབས་མེད་པ་ཟིག་ཡིན་པ་དང་མེ་ཆུང་ཆུང་ཟིག་གིས་ཡང་དོན་རྐྱེན་ཆེན་པོ་ཟིག་བཟོ་བ་མ་ཟད་མཚམས་ལ་རེ་དོན་རྐྱེན་དེའི་ཁྲོད་དུ་མིའི་ཚེ་སྲོག་ཤོར་བའི་གནད་དོན་ཡང་བྱུང་གི་ཡོད་པ་རེད། ཉིས་སྟོང་བཅུ་དགུ་ལོའི་ནང་ལ་ཨོ་སི་ཁྲུ་ལི་ཡ་གི་རང་བྱུང་གོད་ཆག་ཉམས་ཞིབ་ཁང་དང་ཝིག་ཐོ་རི་ཡ་མངའ་སྡེ་གི་མེ་སྐྱོན་མྱུར་སྐྱོབ་ཚོགས་པ་གཉིས་ཀྱིས་མཉམ་འབྲེལ་གྱི་ཐོག་ནས་སྙན་ཐོ་ཟིག་བཏོན་པ་དེའི་ནང་ལ། རང་བྱུང་གི་གོད་ཆག་ཆུ་ལོག་དང་རླུང་དམར་གཡུག་པ་རི་ཀླུང་མེ་ལ་ཤོར་བ་སོགས་ལ་རྐྱེན་བྱས་བྱས་ནས་འདས་གྲོངས་སུ་སོང་བ་དང། ཡང་ཁང་པ་ལ་མེ་སྐྱོན་བྱུང་ནས་མི་འདས་གྲོངས་སུ་ཕྱིན་པ་གཉིས་ཀྱི་གྲངས་ཀ་ཟིག་བསྡུར་བ་ཡིན་ན་ཁང་པ་ལ་མེ་སྐྱོན་བྱུང་ནས་མི་འདས་གྲོངས་སུ་ཕྱིན་པའི་གྲངས་ཀ་དེ་མང་བ་ཡོད་པ་བཀོད་ཡོད་པ་རེད། ཨན་ཌྲུའུ་གི་སིང་ནི་ཨོ་སི་ཁྲུ་ལི་ཡ་གི་རང་བྱུང་གོད་ཆག་ཉམས་ཞིབ་ཁང་དེའི་སྤྱི་གཉེར་བ་དང་རྩོམ་པ་པོ་ཟིག་ཡིན་པ་རེད་ཁོང་གིས་བརྗོད་པ་ཡིན་ན། མེ་སྐྱོན་གྱི་ཁྲོད་ནས་འདས་གྲོངས་སུ་འགྲོ་བ་དང་མེ་སྐྱོན་བདེ་འཇགས་ཀྱི་ཤེས་བྱ་གཉིས་གི་བར་ལ་འབྲེལ་བ་དམ་པོ་ཡོད་སྐོར་བརྗོད་དོན། ཨོ་སི་ཁྲུ་ལི་ཡ་གི་ནང་ལ་ཁང་པ་མེ་ལ་ཤོར་ནས་མི་འདས་གྲོངས་སུ་འགྲོ་བའི་དོན་རྐྱེན་དེ་རྒྱུན་ལྡན་གྱི་གནད་དོན་ཟིག་ཆགས་ཡོད་པ་རེད། ང་ཚོས་ཉམས་ཞིབ་ཀྱི་ནང་ལ་ཉིས་སྟོང་གསུམ་ནས་ཉིས་སྟོང་བཅུ་བདུན་ལོའི་བར་དུ་ཁང་པ་ལ་མེ་ཤོར་བའི་དོན་རྐྱེན་གྱི་ཁྲོད་ནས་མི་གྲངས་དགུ་བརྒྱ་འདས་གྲོངས་སུ་འགྲོ་གི་ཡོད་པ་དང། དོན་རྐྱེན་འདི་ཚོ་ཚང་མ་བློ་ཡིད་ལ་ཤོང་དཀའ་བ་རྐྱང་རྐྱང་ཡིན་པ་རེད་ཆ་སྙོམས་ཀྱི་ལོ་རེ་རེའི་ནང་དུ་མི་གྲངས་དྲུག་ཅུ་རེ་བཞི་རེ་མེ་སྐྱོན་གྱི་ཁྲོད་ནས་འདས་གྲོངས་སུ་འགྲོ་བཞིན་ཡོད་པ་རེད། ཅེས་འགྲེལ་བརྗོད་བྱས་བྱུང་དེ་བཞིན་ཉམས་ཞིབ་དེའི་ནང་ལ་དགུན་ཁ་གི་དུས་ལ་ཁང་པ་མང་པོ་ལ་མེ་སྐྱོན་ཤོར་གི་ཡོད་པ་དང་དེ་ནི་དགུན་ཁ་གི་དུས་ལ་རང་ཉིད་ཀྱི་ཁང་པ་དྲོན་པོ་ཉར་བ་གི་ཆེད་དུ་བདེ་འཇགས་མིན་པའི་ཚ་གློག་དང་འཕྲུལ་ཆས་གཞན་བེད་སྤྱོད་བཏང་གི་ཡོད་པ་ལ་བརྟེན་ནས་འབྱུང་གི་ཡོད་པ་ཡིན་འདུག། མེ་གསོད་རུ་ཁག་གི་ལས་བྱེད་ཚོས་ཚ་གློག་བེད་སྤྱོད་གཏོང་བའི་སྐབས་ལ་ངེས་པར་དུ་ཚ་གློག་བཟོ་མཁན་གྱི་བཟོ་གྲྭ་དེའི་ལམ་སྟོན་ཇི་བཞིན་ཚ་གློག་དེ་བེད་སྤྱོད་གཏོང་དགོས་ཡོད་པ་བརྗོད་ཀྱི་ཡོད་པ་རེད་དེ་ནི་དཔེ་ཆ་བཞག་པ་ཡིན་ན་ཁང་པ་གི་ཕྱི་ལོགས་ནས་བེད་སྤྱོད་བཏང་བའི་སྣུམ་གྱི་ཚ་གློག་ཟིག་ཁང་པ་གི་ནང་ལོགས་ལ་འཁྱེར་ཡོང་རྗེས་བེད་སྤྱོད་གཏན་ནས་བྱེད་མི་ཉན་པ་རེད། ཉམས་ཞིབ་པ་ཨན་ཌྲུའུ་གི་སིང་གིས་བརྗོད་པ་ཡིན་ན་ཕྱི་ལོགས་ནས་བེད་སྤྱོད་བཏང་བའི་ཚ་གློག་དེ་ཁང་པ་གི་ནང་དུ་བེད་སྤྱོད་བཏང་བ་ཡིན་ན་དབྱི་སིན་མིན་པ་དང་ཁང་པ་གི་ནང་ལ་དུག་རླུང Carbon Monoxide ཤོར་རྗེས་མི་ལ་དུག་ཕོག་སྲིད་ཀྱི་ཡོད་འདུག།

ཡང་ཉམས་ཞིབ་དེ་གི་ནང་ལ་ཁང་པ་མེ་ལ་ཤོར་ནས་འདས་གྲོངས་སུ་ཕྱིན་པའི་ཁྲོད་དུ་ཉེན་ཁ་ཆེ་ཤོས་གི་མི་དེ་ལོ་ན་དྲུག་ཅུ་རེ་ལྔ་ཡན་ཆད་དང་ཡང་ལོ་ན་ལྔ་ཡི་མན་ཆད་ཡིན་མཁན་ཚོ་ཡིན་པ་རེད། ཁང་པ་ཟིག་གི་ནང་མེ་ཆུང་ཆུང་ཟིག་དང་ཡང་མེ་དེ་གསོད་ཆོག་ཆོག་ཟིག་ལས་འབར་གི་མེད་ན་ཡང་ཕྲུ་གུ་ནི་མི་གཞན་དང་མི་འདྲ་བར་མེས་ཚིག་པའི་ཉེན་ཁ་གཞན་ལས་ཆེ་བ་ཡོད་པ་རེད། སིད་ནི་ཡི་སྨན་ཁང་གི་བྱིས་པའི་འཕྲོད་བསྟེན་ཚན་པ་གི་འགན་འཛིན་སི་མོན་སུ་ལི་ཝན་གྱིས་འགྲེལ་བརྗོད་བྱས་དོན།

ཁང་པ་མེ་ལ་ཤོར་ནས་ནི་མིའི་ཚེ་སྲོག་ཤོར་བའི་དོན་རྐྱེན་མང་པོ་ཟིག་ནི་ཐ་མག་དང་ཁང་པ་ནང་གི་གློག་སྐུད་ཚིག་པ་དང་ཚ་གློག་ལ་བརྟེན་ནས་བྱུང་བ་ཟིག་རེད་འོན་ཀྱང་ཞིབ་འཇུག་བྱས་པ་ལྟར་ན་རྒྱུ་རྐྱེན་མང་པོ་མང་པོ་ཟིག་འཛོམས་པའི་རྗེས་ལ་མེ་དེ་འབར་གི་ཡོད་པ་རེད་དེ་ནི་དཔེ་ཆ་བཞག་པ་ཡིན་ན་ཁང་པའི་ནང་འདུག་མཁན་གྱི་མི་དེའི་ནམ་རྒྱུན་གྱི་ཀུན་སྤྱོད་དང་ཁྱིམ་ཚང་དེའི་ནང་གི་ཁོར་ཡུག་ལ་རག་ལས་ཀྱི་ཡོད་པ་རེད། ཅེས་འགྲེལ་བརྗོད་བྱས་བྱུང། ཡང་ཉམས་ཞིབ་པ Andrew Gissing གིས་བརྗོད་པ་ཡིན་ན་ཁང་པའི་མེ་སྐྱོན་བདེ་འཇགས་ཀྱི་རྨང་གཞི་དེ་དཔེ་ཆ་བཞག་ན་ཁང་པའི་ནང་དུ་མེ་སྐྱོན་ངོས་འཛིན་བྱེད་པ་གི་གློག་ཆས་དང་མེ་སྐྱོན་གྱི་སྐབས་ལ་ཕྱི་ལ་བྲོས་འགྲོ་བའི་ལམ་ཁ་ཡོད་རྒྱུ་ཟ་མ་བཟོ་བའི་སྐབས་ལ་ངེས་པར་དུ་ལྟ་རྟོག་བྱས་ནས་འདུག་དགོས་པ་སོགས་ཡིན་པ་དང་དེ་ཚོ་གིས་ཁང་པ་ལ་མེ་སྐྱོན་མི་ཤོར་བ་ལ་ཁྱད་པར་བཟོ་གི་ཡོད་འདུག Mark Halverson ནི Queensland གི་མེ་གསོད་རུ་ཁག་དང་ཛ་དྲག་ཞབས་ཞུ་ཚན་པ་གི་འགན་འཛིན་ཡིན་པ་དང་ཁོང་གིས།

ཚ་གློག་དང་གློག་ཆས་ཀྱི་ཟ་མ་བཟོ་བྱེད་ད་ག་ནང་བཞིན་ཁ་པར་སོགས་གློག་ཆས་ལ་གློག་གསོག་སྐབས་གློག་སྐུད་ཡག་པོ་མཐུད་མེད་པ་དང་གློག་སྐུད་ནོར་བ་མཐུད་པ་སོགས་ཡིན་པ་རེད་གལ་སྲིད་མི་ཞིག་མཚན་ལ་གཉིད་ཁུག་པ་དང་ཡང་ཕྱི་ལོགས་ལ་འགྲོ་བའི་སྐབས་ལ་མེ་ལ་འབར་སྲིད་པའི་གློག་ཆས་ཀྱི་རིགས་གཟིམ་དགོས་པ་རེད་དེ་ལྟར་བྱས་པ་ཡིན་ན་ཁང་པ་ལ་མེ་མི་ཤོར་བ་རེད། ཅེས་འགྲེལ་བརྗོད་བྱས་བྱུང། འདིའི་ལོ་ཤས་རིང་ལ lithium ion གི་གློག་རྫས་ཀྱི་གློག་ཆས་མང་པོ་ཟིག་འབར་བ་ལ་བརྟེན་ནས་ཁང་པ་ལ་མེ་སྐྱོན་ཤོར་བའི་དོན་རྐྱེན་ཡང་མང་པོ་ཟིག་འབྱུང་གི་ཡོད་པ་རེད།

གལ་སྲིད་དེ་མེ་ལ་ཤོར་བ་ཡིན་ན་དེ་ལ་གློག་མང་པོ་ཟིག་ཡོད་པ་ལ་བརྟེན་ནས་མེ་ལ་འབར་འཇུག་པ་རེད། དེ་བས་དེ་མེ་ལ་འབར་བའི་རྒྱུ་རྐྱེན་གཅིག་ནི་གློག་གསོག་བྱེད་འོས་འཚམ་ཟིག་བེད་སྤྱོད་མ་བྱས་པ་ལ་བརྟེན་ནས་ཡིན་པ་རེད་གློག་ཆས་ཀྱི་ནང་དུ་གློག་གསོག་ཐུབ་པ་ཙམ་གྱིས་གློག་གསོག་བྱེད་དེ་འོས་འཚམ་ཟིག་ཡིན་པ་མཚོན་གྱི་མེད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། མི་མང་པོ་ཟིག་གི་ཁང་པའི་རྒྱབ་ར་གི་ནང་ལ་མེ་འབར་ཆོག་ཆོག་གི་ཅ་ལག་མང་པོ་ཟིག་ཉར་ནས་བཞག་ཡོད་པ་རེད་དེ་ནི་དཔེ་ཆ་བཞག་ན་སྡོང་པོའི་ཡལ་ག་སྐམ་པོ་དང་ཤིང་ཆ། རས་ཆ་རྙིང་པ་དང་མེ་ལ་ཤོར་ཆོག་ཆོག་གི་ཅ་ལག་དཔེ་བཞག་ན་སྣུམ་སོགས་མཉམ་གཅིག་ཏུ་འཇོག་གི་ཡོད་པ་རེད།

སྣུམ་དེ་འཕྲུལ་ཆས་དེའི་མཉམ་དུ་འཇོག་མི་ཉན་པ་མ་ཟད་ཚ་དྲོད་ཆེ་ས་ལ་འཇོག་མི་ཉན་པ་རེད་གནད་དོན་གཞན་ཟིག་ནི་སྣུམ་དང་ལུད་རྫས་ནི་ནམ་ཡང་མཉམ་གཅིག་ཏུ་འཇོག་མི་ཉན་པ་རེད་ཁང་པ་ལ་མེ་སྐྱོན་མི་ཡོང་བའི་ཆེད་དུ་ངེས་པར་དུ་ཅ་དངོས་འདི་ཚོ་ཁ་ཁ་བྱས་ནས་འཇོག་དགོས་པ་རེད་སྣོད་ཡག་པོ་ཟིག་གི་ནང་དུ་འཇོག་དགོས་པ་རེད། ཅེས་འགྲེལ་བརྗོད་བྱས་བྱུང། ཁང་པ་གི་ནང་གི་མེ་ངོས་འཛིན་བྱེད་པའི་གློག་ཆས་དེ་གིས་ཁང་པ་གི་ནང་ལ་མེ་འབར་བ་ཡིན་ཚེ་ཉེན་བརྡ་གཏོང་བ་དང་ཉེན་བརྡ་དེ་བཏང་བ་ལ་བརྟེན་ནས་མཚམས་ལ་རེ་ང་ཚོས་མེ་དེ་ཆུང་ཆུང་ཡིན་པའི་སྐབས་ནས་མེད་པར་གཏོང་ཐུབ་ཀྱི་ཡོད་པ་རེད།

མེ་དེ་གསོད་པའི་གོ་སྐབས་བླངས་ན་ཆོག་པ་རེད། དེ་མིན་གལ་སྲིད་མེ་དེ་ལ་གདེང་ཚོད་མེད་པ་དང་མེ་གསོད་པའི་རྫ་མ་འོས་འཚམ་ཟིག་མེད་པ་ཡིན་ཚེ་འཕྲལ་དུ་རང་ཉིད་ཀྱི་ཕྲུ་གུ་དང་ནང་མི་གཞན་རྣམས་ཁྲིད་དེ་ཁང་པ་གི་ཕྱི་ལོགས་ལ་བྲོས་འགྲོ་ན་ཡག་ཤོས་རེད་ཕྱི་ལོགས་ལ་བྲོས་ཚར་བའི་རྗེས་ལ་ཨང་གྲངས་ཀླད་ཀོར་ཀླད་ཀོར་ཀླད་ཀོར་ཐོག་ལ་ཁ་པར་བཏང་ནས་མྱུར་སྐྱོབ་བྱེད་མཁན་འབོད་དགོས་པ་རེད། ཅེས་བརྗོད་བྱུང། ཁྱིམ་ཚང་ནང་གི་ནང་མི་ཚང་མས་མེ་ཤོར་བའི་སྐབས་ལ་ག་རེ་བྱེད་དགོས་མིན་ཤེས་དགོས་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་ཡིན་པ་རེད། དཔེ་ཆ་བཞག་ན་བུ་གུ་ཚོ་གིས་ཨང་གྲངས་ཀླད་ཀོར་ཀླད་ཀོར་ཀླད་ཀོར་ཐོག་ལ་ཁ་པར་བཏང་རྒྱུ་ཤེས་པ་དེ་གཅིག་པུ་མིན་པ་བྱས།

འཆར་གཞི་དེ་གི་ནང་བཞིན་ནང་མི་ཚོ་གིས་སྦྱོང་བརྡར་བྱེད་དགོས་པ་རེད་དཔེ་ཆ་བཞག་ན་ཁང་པ་ལ་མེ་ཤོར་བའི་སྐབས་ལ་སོ་སོ་མར་སྒུར་དགོས་པ་རེད་དེ་ནས་ཕྱི་ལ་གང་ནས་བྲོས་འགྲོ་བའི་དེ་ཤེས་དགོས་པ་རེད་མར་སྒུར་བ་ཡིན་ན་ཐང་གི་རླུང་གྲང་མོ་ཡིན་པ་དང་དེ་གཙང་མ་ཡིན་པ་རེད་ད་ག་ནང་བཞིན་གདོང་པ་མི་ཚིག་ཡའི་ཆེད་དུ་ལག་པ་གཉིས་ཀྱིས་ངོ་གདོང་བཀབ་བྱས་འདུག་དགོས་པ་དང་ས་སྙེད་ཀྱི་གཟུགས་པོ་དེ་ཕར་ཚུར་རིལ་དགོས་རེད་ཕར་ཚུར་རིལ་བ་དེས་ཁྱེད་རང་གི་གཟུགས་པོ་གི་སྟེང་ལ་མེ་མི་འབར་ཡག་ལ་ཁེ་ཕན་ཆེན་པོ་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང།

ངས་བལྟས་པ་ཡིན་ན་ཕྲུ་གུ་དང་མཉམ་དུ་སྦྱོང་བརྡར་བྱེད་འགོ་རྩོམ་ས་ཡག་ཤོས་དེ་ཁང་པ་ནང་གི་མེའི་ངོས་འཛིན་འཕྲུལ་ཆས་དེའི་སྐོར་ནས་ཡིན་པ་རེད་འཕྲུལ་ཆས་དེ་གི་ལས་ཀ་ག་འདྲ་ཞིག་ཡོད་མེད་དང་དེ་ག་བ་ལ་ཡོད་མེད་དེ་ག་འདྲ་ཞིག་ཡིན་མིན་དང་དེ་མེ་སྐྱོན་གྱི་སྐབས་ལ་སྐད་ག་འདྲ་ཞིག་རྒྱག་གི་ཡོད་པ་ད་ག་ནང་བཞིན་དེ་ག་གློག་རྫོགས་འགྲོ་ཡོད་པའི་སྐབས་ལ་ཡང་སྐད་ག་འདྲ་ཞིག་རྒྱག་གི་ཡོད་མེད་ཤེས་སུ་འཇུག་པ་དེ་གལ་ཆེན་པོ་ཡིན་པ་རེད་དེ་ལྟར་ཤེས་པ་ཡིན་ཚེ་གློག་ཆས་དེ་གློ་བུར་དུ་སྐད་བརྒྱབ་པ་ཡིན་ནའང་ཁོང་ཚོས་ཅི་བྱེད་འདི་བྱེད་མེད་པར་ལས་པ་དང་དངངས་ཚབ་སྐྱེས་ནས་ལྷག་པའི་གནས་སྟངས་མེད་པར་ཁོང་ཚོས་ཅི་ཞིག་བྱེད་དགོས་པ་ཤེས་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང།